ཅིག་སྤྱད་པས་ཀུན་ཏུ་སྤྱད་པས་བྱང་སེམས་ཀྱི་སྡོམ་པ་བླངས་པ། མི་གཏོང་ངོ་ཞེས་པའི་དོན་ནི་ཕམ་པ་སྤྱད་པའི་དགེ་སློང་གི་སོ་ཐར་གྱི་སྡོམ་པ་བཏང་བ་བཞིན་དུ་ཞེས་སྔ་མ་དེ་ཉིད་དུ་གསུངས་པས་སོ་ཐར་བཏང་བ་དང་འདྲ་བར་མི་གཏོང་ཞེས་པའི་དོན་ཏེ། སོ་ཐར་ཕམ་པ་བྱུང་ནས་བཏང་ན་སླར་བླངས་པས། སྔོན་བཞིན་མི་སྐྱེ་བར་གཏོང་བ་དང་མི་འདྲ་ཞེས་བྱ་ཡི། ཕམ་པ་ལན་གཅིག་གིས་མི་ཆོག་པར་ལན་ཁ་ཡར་སྤྱད་པས་གཏོང་ཞེས་པའི་དོན་དུ་མི་བཟུང་ངོ།

སྐལ་བ་མེད་པ་ཁོ་ནར་འགྱུར་བ་མ་ཡིན་ནོ་ཞེས་གསུངས་སོ། ད་ནི་ཁྱད་པར་བ་དེ་བྱུང་སོང། བྱང་སེམས་ཀྱིས་བླངས་པ་བཏང་ན་ཡང་ཚེ་འདི་ལ་སྡོམ་པ་ལེན་པའི་སྐལ་བ་ཡོད། དགེ་སློང་ཕམ་པ་བྱུང་བ་བཞིན་དུ་སྐལ་བ་མེད་པ་ཁོ་ནར་འགྱུར་བ་མ་ཡིན་ནོ་ཞེས་གསུངས་སོ།

ཡིན་པས། འཆབ་མེད་བྱུང་ན་སོ་ཐར་སྔ་མ་ཕུལ་ནས་བླངས་ན་བསྙེན་པར་རྫོགས་པར་གསུངས་པ་མ་ཡིན་ནམ། ཅིའི་ཕྱིར་སླར་བླང་དུ་མེད་ཅེས་གསུངས་ཤེ་ན་ཟེར་འདི་ལ་དེ་བྱས་སོང། དྲི་བ་ཞིག་བཀོད་སོང། སོ་ཐར་ལ་གཉའ་མི་ལ། ཕམ་པ་བྱུང་བ་བཞིན་དུ་སྐལ་བ་མེད་པ་ཁོ་ནར་འགྱུར་བ་མ་ཡིན་ནོ། ཟེར་མཁན་དེ་དྲི་བ་དང་ནི་རྩོད་པ་བཀོད་འོ་ན་ཕམ་པ་འཆབ་མེད་བྱུང་ན་སོ་ཐར་སྔ་མ་ཕུལ་ནས་བླངས་ན་བསྙེན་པར་རྫོགས་པར་གསུངས་པ་མ་ཡིན་ནམ་ཅིའི་ཕྱིར་ཕམ་པ་བྱུང་ན་ཕྱིར་བླང་དུ་མེད་ཟེར་བའི་རྒྱུ་མཚན་གང་ཡིན་ཟེར་ན་སོ་ཐར་གྱི་དྲི་བ། འདི་ལ་སྡེ་པ་ཁ་ཅིག། འདི་ལ་སྡེ་པ་འདི་ལ་སྡེ་པ་ཁ་ཅིག་འཆབ་པ་མེད་ན། འཆབ་པ་སྡེ་པ་ཁ་ཅིག་འཆབ་པ་མེད་ན་ཕམ་པར་མི་འགྱུར་བས་ཕམ་པ་ཙམ་ལ་འཆབ་བཅས་སུ་འདོད་པ་ལྟར་ན་ཕྱིས་བླང་དུ་མེད་པ་འདྲ། སོར་བཞག་གིས་ཆོག་གོ། ཟེར་ད་དེའི་ལན་འདི་ལ་སྡེ་པ་ཁ་ཅིག་ནི་མདོ་སྡེ་པ་པདྨ་གྲུབ་མཐའ་བཞིའི་ནང་ནས། མདོ་སྡེ་པའི། མདོ་སྡེ་པའི་སྡེ་པ་བྱས་ཟེར་ན་མདོ་སྡེ་པའི་སྡེ་པ་ཁ་ཅིག་གིས་བཅབས་པ་དེ་བཅབས་པ་འཆབ་པ་འཆབ་པ་མེད་ན་ཕམ་པར་འགྲོ་གི་མེད་པས། འཆབ་མེད་ཟེར་མཁན་དེ་ཕམ་པ་མིན་པས།
ཕམ་པ་ཡིན་ན་བཅབས་བཅས་མ་གཏོགས་འཆབ་མེད་མོ། མདོ་སྡེ་པའི་འདོད་ཚུལ་ཁས་ལེན་ག། བཅབས་པ་མེད་ན་ཕམ་པར་མི་འགྱུར་བས་ཕམ་པ་ཐམས་ཅད་བཅབས་བཅས་སུ་འདོད་པ་ལྟར་ན་ཕྱིར་བླང་དུ་མེད་པ་སྒྲ་སོར་བཞག་གིས་ཆོག་གོ། བའི་ཡང་ཟེར་ཐེག་པ་དམན་པའི་རྟེན་ལ་དགོངས་ཏེ་སྔར་བཤད་ཟིན་ཏོ་བརྟག་པའི་ཐེག་པ་དམན་པའི་རྟེན་ལ་དགོངས་པ་ཡིན་ཟེར་དེ་ཡང། ཕམ་པ་འཆབ་མེད་འདོད་པ་ལྟར་ན་ཕམ་པ་འཆབ་མེད་འདོད་མཁན་དེ་ལ་ད་བྱེ་བྲག་སྨྲ་བ་དང་དབུ་མ་པ་སེམས་ཙམ་པ་དང་གང་པོ་འདུས་དགོས་པ་ཕམ་པ་འཆབ་མེད་འདོད་པ་ལྟར་ན་ཡང། བྱང་སེམས་ཀྱི་སྡོམ་པ་བླང་དུ་ཡོད་པ་དང་མི་འདྲ་སྟེ། བྱང་སེམས་ལ་ནི་སླར་བླངས་པས་སྡོམ་པ་རྣམ་དག་སྐྱེ་ལ། འཆབ་མེད་འདོད་པའི་གྲུབ་མཐའ་དེ་ཚོ་ལྟར་ན་ཡང། སྡོམ་པ་བླང་དུ་ཡོད་པ་དང་མི་འདྲ་སྟེ་བྱང་སེམས་ལ་ནི་སླར་བླངས་པས་སྡོམ་པ་རྣམ་དག་སྐྱེ་ལ། ཐེག་པ་དམན་པའི་རྟེན་ལ་ནི་སླར་བླངས་ཀྱང་དགེ་སློང་གི་སྡོམ་པ་རྣམ་དག་མི་སྐྱེ་བའི་ཕྱིར་ཏེ། ཡུལ་རྟེན་ལ་ལྟོས་ནས་བསྙེན་པར་རྫོགས་པ་དང་བསྙེན་པར་མ་རྫོགས་པ་རྫོགས་པ་གཉིས་ཀར་གསུངས་པའི་ཕྱིར་རོ། ཨོ་དེ། བླང་དུ་ཡོད་ནི་རྣམ་དག་སྐྱེས་མ་སྐྱེས་དེ་ལ་ཐེག་པ་དམན་པ་དང་བྱང་སེམས་འདྲ་གི་མེད་པ། བྱང་སེམས་ལ་ཡིན་ན་རྣམ་དག་སྐྱེ་བ་ཡོད། ཐེག་པ་དམན་པ་ལ་ཡིན་ན་སྐྱེས་ནི་བླངས་ཀྱང་དགེ་སློང་གི་སྡོམ་པ་རྣམ་དག་མི་སྐྱེ་སྐྱེས་ཀྱང་རྣམ་དག་མི་སྐྱེ་ཕུལ། གནས་ཀྱི་ན་ཐ་འདྲ་སྟེ། བྱང་སེམས་ཀྱི་རྟེན་ལ་སྡོམ་པ་སླར་ཡང་སྐྱེས་ཡོད་གསུང་ཡང་སྦྱོར་བ། འོངས་པས། ད་འདི་ལ་སོ་ཐར་གྱི་སྡོམ་པ་ལ་ཟེར་གྱི་ཡོད་ན། སོ་ཐར་གྱི་སྡོམ་པ། སོ་ཐར་གྱི་སྡོམ་པ་རང་གི་རང་ལ་ཟེར་གྱི་ཡོད་པས། སོ་ཐར་གྱི་སྡོམ་པ་ར་ཡིན་སོ་ནུག་ག་ལོགས་སོ་སྡོམ་པ་ལོགས། འཆབ་མེད་འདོད་པ་ལྟར་ན་ཡང་བྱང་སེམས་ཀྱི་བྱང་སེམས་ཀྱི་སྡོམ་པ་བླང་དུ་ཡོད་པ་དང་མི་འདྲ་སྟེ་བྱང་སེམས་ལ་ནི། སླར་བླངས་པས་སྡོམ་པ་རྣམ་དག་སྐྱེ་ལ་ཐེག་པ་དམན་པའི་རྟེན་ལ་ནི་སླར་བླངས་ཀྱང། དགེ་སློང་གི་སྡོམ་པ་རྣམ་དག་མི་སྐྱེ་བའི་ཕྱིར་སོ་ཐར་གྱི་སྡོམ་པ་ལ་ཟེར་སོང་མི་སྐྱེ་བའི་ཕྱིར་ཡུལ་རྟེན་གཉིས་ཀ་ལ་བསྙེན་པར་མ་རྫོགས་པ་དང་རྫོགས་པ་གཉིས་ཀར་གསུངས་པའི་ཕྱིར་རང་ཡུལ་བདེན་གཉིས་ཀ་བསྙེན་པ་རྫོགས་པ་ཡིན་མེད་པས་མ་རྫོགས་པ་ཡིན་མེད་པའི་བྱང་སེམས་ལ་ཡིན་ན་བླངས་ནས་སླར་རྣམ་དག་སྐྱེ་བ་ཡོད་ཉན་ཐོས་ལ་ཡིན་ན་བསྙེན་པར་རྫོགས་པ་ཡིན་ནུས་པས་མ་རྫོགས་རྣམ་དག་སྐལ་བ་མེད། འོ་ན་སོ་ཐར་ལ་སླར་བཅོས་སུ་མེད་པ་དང་བྱང་སེམས་ཀྱི་སྡོམ་པ་ལ་ཕམ་པ་བྱུང་བས་སླར་བཅོས་སུ་རུང་བའི་རྒྱུ་མཚན་ཅི་ཞེ་ན་འདི་ལ་རྒྱ་མཚོ་སྤྲིན་ནི་འདི་ལ། རྒྱ་མཚོ་སྤྲིན་ནི་ཉན་ཐོས་རྣམས་ཀྱི་སོ་སོ་ཉན་ཐོས་རྣམས་ཀྱི་སོ་སོར་ཐར་པའི་སྡོམ་པ་ནི། ཉན་ཐོས་རྣམས་ཀྱི་སོ་སོར་ཐར་པའི་སྡོམ་པ་ནི། དགེ་བའི་ཆོས་ཐམས་ཅད་ཀྱི་གནས་སུ་གྱུར་པའི་ཕྱིར་རྩ་བའི་སྡོམ་པ་ཞེས་བྱ་སྟེ། དེ་ཆད་པར་གྱུར་ན་ངོ་ཚ་མེད་པ་དང་ཁྲེལ་མེད་པ་དྲག་པོ་ཀུན་ཏུ་སྤྱོད་པས་ངོ་ཚ་ཤེས་པ་དང་ཁྲེལ་ཡོད་ཉམས་པར་བྱས་པས་ཚེ་དེ་ཉིད་ལ་སྡོམ་པ་ཡང་དག་པར་བླང་བའི་སྐལ་བ་མེད་པར་འགྱུར་ཉན་ཐོས་ལ་མེད། བྱང་ཆུབ་སེམས་དཔའ་ལ་ནི་དེ་ལྟར་མ་ཡིན་ཏེ་ཚེ་འདི་ཉིད་ལ་བྱང་ཆུབ་སེམས་དཔའི་སྡོམ་པ་ཡོངས་སུ་བཏང་ཟིན་ན་ཡང་ཚེ་འདི་ལ་ཕྱིར་ནོད་པའི་སྐལ་བ་ཡོད་དེ་ངོ་ཚ་ཤེས་པ་དང་ཁྲེལ་ཡོད་པ་ཉམས་པ་མེད་པའི་ཕྱིར་ཉན་ཐོས་ལ་ངོ་ཚ་ཁྲེལ་ཡོད་ཉམས་པ་ཡིན་བྱང་ཆུབ་སེམས་དཔའ་ལ་ངོ་ཚ་ཁྲེལ་ཡོད་ཉམས་པ་དེ་མེད་པའི་ཕྱིར་ཞེས། སོ་ཐར་གྱི་ཕམ་པ་བྱུང་ན་ངོ་ཚ་ཁྲེལ་ཡོད་ཉམས་པར་བྱེད་ལ། བྱང་སེམས་ཀྱི་སྡོམ་པའི་ཕམ་པས་བྱང་སེམས་ཀྱི་སྡོམ་པའི་ཕམ་པས་ཉམས་པར་མི་བྱེད་པ་རྒྱུ་མཚན་དུ་མཛད་ཅིང།

སོ་ཐར་གྱི་ཕམ་པ་བྱུང་བ་ལ་ཕྱོགས་འདི་ལ་ནི་སོ་ཐར་གྱི་ཕམ་པ་བྱུང་བ་ལ་བྱང་སེམས་ཀྱི་སྡོམ་པ་སོ་ཐར་གྱི་ཕམ་པ་བྱུང་བ་ལ་བྱང་སེམས་ཀྱི་སྡོམ་པ་སྐྱེ་མི་སྐྱེ་དྲིས་ན་ལན་དཀའ་བར་མཐོང་ངོ། རང་གི་ལུགས་ནི་རང་གི་ལུགས་ནི་སྔར་དྲངས་པའི་ཉེ་བར་འཁོར་གྱིས་ཞུས་པ་ལས། ཉན་ཐོས་ཀྱི་ཐེག་པ་བ་ལ་ཕམ་པ་བྱུང་ན་དེའི་ཚུལ་ཁྲིམས་ཡོངས་སུ་གཏུགས་པའི་རྒྱུ་མཚན་དུ། ཉན་ཐོས་ཀྱི་ཐེག་པ་བས་ཉོན་མོངས་པ་ཉོན་མོངས་པ་ཐམས་ཅད་སྤོང་བའི་ཕྱིར་མགོ་དང་གོས་ལ་མེ་འབར་བ་ལྟར་བྱ་དགོས་པས་ཞེས་གསུངས་ཤིང། དེ་ལྟ་ན་ཉན་ཐོས་ཀྱི་བསླབ་པ་བཅོས་སུ་མེད་པའོ་ཞེས་གསུངས་པ་དང། ཐབས་ལ་མཁས་པའི་མདོ་ལས་ཀྱང་ཕུང་པོ་འདིས་མྱ་ངན་ལས་འདའ་བར་བྱ་ན་ནི། བདག་ནི་སེམས་ཡོངས་སུ་གདུང་བ་དང་ལྡན་པར་གྱུར་གྱི་ཞེས་སྔར་དྲངས་པ་ལྟར་འཆད་དགོས་པར་མཐོང། དེ་ཡང་སྤྱིར་སོ་ཐར་ཐེག་པ་ཆེ་ཆུང་གཉིས་ཀའི་རྟེན་ལ་ཡོད་པས་སོ་ཐར་ལ་ཐེག་པ་ཆེ་ཆུང་གཉིས་སུ་ཐེག་པ་སོ་ཐར་ཐེག་པ་ཆེ་ཆུང་གཉིས་ཀའི་རྟེན་ལ་ཡོད་པས་སོ་ཐར་ལ་ཐེག་པ་ཆེ་ཆུང་གཉིས་སུ་སོ་ཐར་ལ་ཐེག་པ་ཆེ་ཆུང་གཉིས་སུ་ཡོད་ཀྱང་སོ་ཐར་གྱི་བཅས་པ་གང་ལ་མཛད་པའི་སོ་ཐར་གྱི་བཅས་པ་གང་ལ་མཛད་པའི་གདུལ་བྱའི་གཙོ་བོ་ནི་ཐེག་དམན་གྱི་གང་ཟག་གོ། ཐེག་དམན་གྱིས་ནི་ཚེ་འདི་ལ་དགྲ་བཅོམ་ཐོབ་པར་ནུས་མི་ནུས་གང་ཡིན་ན་ཡང་ཚེ་འདི་ལ་དགྲ་བཅོམ་ཐོབ་པར་ནུས་མི་ནུས་གང་ཡིན་ན་ཡང་ཚེ་འདི་ལ་ཟག་པ་ཟད་པའི་ཕྱིར་དུ་བསམ་པའི་གོ་ཆ་ཆེན་པོ་བགོས་ནས་མགོའམ་གོས་ལ་མེ་ཤོར་བ་གསོད་པ་ལ་བརྩོན་པ་ལྟ་བུའི་ཉོན་མོངས་སྤོང་བའི་བརྩོན་འགྲུས་བརྩོན་འགྲུས་བརྩམ་དགོས་སོ། དེས་ན་སྡོམ་པ་ལེན་པ་ཡང་ཚེ་འདི་ལ་ཟག་པ་ཟད་པ་ཐོབ་པའི་ཕྱིར་དུ་ཉན་ཐོས་ཀྱི་སྡོམ་པ་ལེན་པ་དེ་ཡང་ཚེ་འདི་ལ་ཟག་པ་ཟད་པའི་ཕྱིར་དུ་ཡིན་ལ། གལ་ཏེ་ཕམ་པ་འཆབ་བཅས་བྱུང་ན་དེས་སྐྱེ་བ་དེ་ལ་ཟག་པ་ཟད་པ་ཐོབ་མི་རིགས་པར་བྱས་པས་སྡོམ་པ་བླངས་པའི་དགོས་པའི་གཙོ་བོ་གཏན་ལྡོག་ལ། བྱང་སེམས་ལ་བྱང་སེམས་ཀྱི་སྡོམ་པའི་དབང་དུ་བྱས་པའི་རྩ་ལྟུང་བྱུང་ཡང། སྡོམ་པ་ནོད་པའི་དགོས་པའི་གཙོ་བོ་མི་ལྡོག་པ་ནི་ཕྱིར་བཅོས་སུ་རུང་མི་རུང་གི་རྒྱུ་མཚན་དུ་བཟུང་སྟེ།

སྡོམ་པ། སྡོམ་པ་བླངས་པ་རྣམ་པར་གྲོལ་བའི་ཕྱིར་ཡིན་ན་སྡོམ་པ་ལ་རྣམ་པར་གྲོལ་བའི་ཕྱིར་ཡིན་ན་ཕམ་པ་བྱུང་བ་དེ་རྣམ་གྲོལ་ཐག་རིང་དུ་བསྲིངས་པས་ཡོད་ཀྱང་མེད་པ་དང་འདྲ་བར་གསུངས་སོ། ས་དྷ། ད་ནི་སྐད་ཆ་རྡོག་རྡོག་ཁོ་རང་ཉན་ཐོས་ལ་གང་བྱས་ནས་བླངས་ན་ཡང་དེ་མི་སྡོམ་པ་བྱུང་ཕྱིར་བླ། བླང་ཡས་མེད། བླང་ཡས་མེད་པའི་ཁུངས་ཁོ་རང་ཆིངས་སོང། བྱང་ཆུབ་སེམས་དཔའ་ལ་ཡིན་ན་དེ་འདྲའི་སྡོམ་པ་ཕམ་པ་བྱུང་ན་ཡང་ཕྱིར་བླང་བླང་དུ་ཡོད། བྱང་ཆུབ་སེམས་དཔའ་དེ་དག་དེ་བཞིན་སྙན་ངག་གི་ཡ་རུ་ཡོད་རང་བས་འཁོར་བ་ཆེད་དུ་གཉེར་ནས་སྤོང་མི་སྤོང་གི། འོ་དེའི་ཁྱད་པར་དེ་རང་ལ་སྦྱར་ཡིན་པས། འོ་དེ་འདྲའི་ཅིག་ལ་རྨོངས་པ་གཞན་དག་འཐད་པ་དོན་གྱི་མི་འདུག་ག།
ད་ལྔ་པ་གཏོང་བའི་རྒྱུ་ནི་བའི་འོ་ན་ཁོ་པའི་ད་ཡ་རིའི་ས་བཅད་ལྔ་པར་བ་ཞར་བ་གི་ཞར་བྱུང་དགུ་པ། ལ་བས་ལ། ཞར་བྱུང་གཏོང་བའི་རྒྱུ་གོ། ལ་འོང་ལ། ཞར་བྱུང་ལྔ་པ་གཏོང་བའི་རྒྱུ་ནི་མདོར་བསྡུས་ན་རྒྱུ་གཉིས་ཁོ་ནས་བྱང་སེམས་ཀྱི་སྡོམ་པ་བླངས་པ་གཏོང་སྟེ། རྫོགས་བྱང་དུ་སྨོན་པ་བཏང་བ་དང་ཕམ་པའི་གནས་ལྟ་བུའི་ཆོས་ཀུན་དཀྲིས་ཆེན་པོས། སྤྱད་པའོ། ཟེར་དེ་བྱེད་ན་བྱང་སེམས་ཀྱི་སྡོམ་པ་གཏོང་བར་བྱེད། ཀུན་དཀྲིས་ཆེན་པོ་བྱང་ཆུབ་ཀྱི་སེམས་གཏོང་བར་བྱེད། གཉིས་ཏེ་བྱང་སེམས་ཀྱི་སྡོམ་པ་བླངས་པ་གཏོང་སྟེ་རྫོགས་བྱང་དུ་སྨོན་པ་བཏང་བ་གཅིག་བྱས། ཕམ་པའི་གནས་ལྟ་བུའི་ཆོས་ཀུན་དཀྲིས་ཆེན་པོས་སྤྱད་པའོ། ཟེར། བྱང་ཆུབ་སེམས་དེ་ད་ལྟ་ལོག་ལྟ་དེ་ལས་གཏོང་བ་ཡིན་ཟེར་ཡོད་པས། ལོག་ལྟ་ལ་ཀུན་དཀྲིས་ཆེན་པོ་ཚང་དགོས་མོད། ལོག་ལྟ་དང་བྱང་ཆུབ་སེམས་གཏོང་གཉིས་ལ། སྡོམ་པ་གཏོང་བ་ཡིན། སྲིད་དང་སྡོམ་པ་གཏོང་བ་གཉིས་བཞག་གོ། འོ་ན་བསྡུ་བ་ལས་དེ་གཏོང་བ་ནི་མདོར་ན་རྒྱུ་བཞིས་འགྱུར་ཏེ། ཡང་དག་པར་ལེན་པའི་སེམས་ཀྱིས་མི་འདྲ་བར་ངེས་པའི་སེམས་སྐྱེད་པར་བྱེད་པ་དང། སེམས་སྐྱེད་པར་བྱེད་པ་དང། མི་བརྡ